གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ནང་ཡོད་པའི་བོད་མིའི་གཞིས་སྒར་ཁག་ནང་མི་དམངས་ཀྱི་མིག་བརྟག་དཔྱད་དང་སྨན་བཅོས་ཀྱི་ལས་དོན་ཁག་ཆ་ཚང་མཇུག་སྒྲིལ་ཟིན་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་རིགས་གྲྭ་བཙུན་ཞལ་གྲངས་བདུན་ཅུ་དོན་དྲུག་ལ་དགེ་ཚུལ་སློང་གི་སྡོམ་པ་སྩལ་གནང་མཛད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པའི་སྒོ་ནས་འགྲེལ་བཤད་གནང་ཐུབ་པ་དགོས་ཞེས ྋགོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡའི་ནང་པའི་སྐུ་ཚབ་ཚོགས་ཆུང་དང་མཇལ་ཁའི་སྐབས་བཀའ་སློབ་སྩལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ལ་དྭགས་བསོད་ནམས་གླིང་གཞིས་ཆགས་སུ་རྟེན་གཞི་བྱས་པའི་ཀརྨ་ཤེས་རབ་ལགས་ཀྱི་ཟ་ཁང་དང་ཚིག་ཇ་ཁང་ལ་ས་གནས་འཛིན་སྐྱོང་གིས་བརྟག་དཔྱད་གནང་བའི་བརྒྱུད་སྐར་མ་ལྔ་ཐོབ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་གནས་མཆོག་རྡོ་རྗེ་གདན་ལ་ཐའེ་ཝན་དང་མ་ལེ་ཤི་ཡ། སིང་ག་པུར་སོགས་ཨེ་ཤ་ཡའི་རྒྱལ་ཁབ་ཁག་དང་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་སྡོད་རྒྱ་ནག་སྐམ་ས་ཆེན་མོའི་རྒྱ་རིགས་བཅས་དད་ལྡན་པ་མི་གྲངས་བདུན་ཅུ་དོན་དྲུག་ལ་དགེ་ཚུལ་སློང་གི་སྡོམ་པ་འབོགས་ཆོག་མཛད་ཡོད་པ་དང། སང་ཉིན་དད་ལྡན་པ་མི་གྲངས་བདུན་ཅུ་དོན་དྲུག་དང་དེ་བཞིན་གནངས་ཉིན་མི་གྲངས་ལྔ་བཅུ་ང་བཞི་བཅས་ཁྱོན་བསྡོམས་གྲྭ་བཙུན་ཉིས་བརྒྱ་བཅུ་མེད་དྲུག་ལ་དགེ་ཚུལ་དགེ་སློང་སྡོམ་པ་མུ་མཐུད་ནས་འབོགས་ཆོག་མཛད་གཏན་འཁེལ་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཆེད་མངགས་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་རིགས་ནང་ཆོས་དོན་གཉེར་བ་རྣམས་ལ་དགེ་ཚུལ་གྱི་སྡོམ་པ་བསྩལ་གནང་བ་དེ་ནི་བསྟན་པའི་ཞབས་འདེགས་ཤིག་ཡོང་དགོངས་ཏེ་ཐུགས་ཚོར་གཞན་དང་མི་འདྲ་བ་ཞིག་འབྱུང་བཞིན་ཡོད་པའི་བཀའ་བསྩལ་གནང་བ། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས། གནས་མཆོག་རྡོ་རྗེ་གདན་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ་འབྲས་སྤུངས་བློ་གསལ་གླིང་གི་ལྡན་མ་བློ་ཆོས་རིན་པོ་ཆེ་མཆོག་དང་སེར་བྱེས་གྲྭ་ཚང་གི་ཆོས་ལྡན་རིན་པོ་ཆེ་མཆོག། དེ་བཞིན་སེར་བྱེས་གྲྭ་ཚང་གི་མཁན་ཟུར་བློ་བཟང་དོན་ཡོད་ལགས་དང། གཞན་ཡང་སྒོ་མང་གྲྭ་ཚང་གི་འོན་རྒྱལ་སྲས་རིན་པོ་ཆེ་བཅས་བོད་པའི་གདན་ས་གྲྭ་ཚང་ཁག་གསུམ་གྱི་བླ་མ་དང་མཁན་ཟུར་བཅས་ཀྱི་ཡང་སྲིད་མཆོག་སྤྲུལ་རྣམ་པ་བཞི་ཡིས་དབུས་པའི་ཐའེ་ཝན་ཚོགས་གཉིས་ཆོས་ཚོགས་ཀྱི་ཚོགས་མི་གཙོས་པའི་རྒྱ་རིགས་གྲྭ་བཙུན་གསར་པ་བརྒྱ་དང་ལྔ་བཅུ་ལྷག་ལ་དགེ་ཚུལ་གྱི་སྡོམ་པ་འབོག་ཆོག་དབུ་འཛུགས་མཛད་ཅིང་སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བའི་ནང། ནང་ཆོས་དོན་གཉེར་ཡོད་མཁན་ཆོས་གྲོགས་ཕོ་མོ་ཚོས་དེ་རིང་དགེ་ཚུལ་སློང་གི་སྡོམ་པ་སྒྲུབ་ཡ་ཡིན་དུས། མགོན་པོ་གང་ཉིད་མཆོག་ནས་དངོས་ཡོད་བསྟན་པའི་ཞབས་འདེགས་ཤིག་ཡོང་དགོངས་ཏེ།

ཡོག་བཟང་པོ་རེད་ཨེ་རེད་བསམ་གོ་བོ་ད་ཞུ་ཤོག། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལན་རྒྱ་རིགས་རྣམས་ལ་དགེ་ཚུལ་དང་དགེ་སློང་གི་སྡོམ་པ། བཀའ་དྲིན་ཆེ་གནང་མཛད་རྒྱུའི་མཛད་རིམ་དེའི་རྒྱབ་ལྗོངས་སྐོར་ལ་དཔལ་ལྡན་དགའ་ལྡན་ཕོ་བྲང་གི། དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་བོད་པའི་གསར་འགོད་པ་རྣམས་ལ་ངོ་སྤྲོད་གནང་བའི་ནང། ད་ག་ས་ག་ལ། ནང་ཆོས་ལ་དོན་གཉེར་བྱེད་མཁན་མང་འགྲོ་གི་ཡོད་རེད་དེའི་ནང་རྒྱ་མི་སྤྱི་ཚོགས་དེ་སྔས་མ་ནས་ནང་པའི་སྤྱི་ཚོགས་ཆགས་བསྡད་ཡོད་རེད། སྔས་མ་ནས་ཆེ་དགེ་འདུན་པ་རབ་ཏུ་བྱུང་བ་བྱེད་ཡས་ཀྱི་ཕྱག་སྲོལ་དེ་ལོ་རྒྱུས་ཀྱི་ཐོག་ནས་ལོ་ངོ་སྟོང་ཕྲག་གོང་ནས་ཡོད་པ་རེད།

ད་དུང་རིན་པོ་ཆེ་མཆོག་གིས་སྡོམ་པ་ཞེས་པ་དེ་ནི་ཁྱིམ་པའི་བྱ་བ་སྤངས་ཏེ། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་སྟེ་ཆོས་ཁོ་ན་དོན་གཉེར་བྱ་རྒྱུ་དེ་ཡིན་པར་གསུངས་གནང་ཡོད་པ་རེད།
སྡོམ་པ་ཟེར་དེ་གཙོ་བོ་དེ་འདི་རུ། ད་ཁྱིམ་པའི་བྱ་བ་དེ་སྤངས་ནས་ད་མི་ཚེ་དེའི་གཙོ་བོ། བརྒྱ་ཆ། ཆུ་ཚོད་ཉི་ཤུ་རྩ་བཞི་པའི་བརྒྱ་ཆ་བརྒྱ་ཐམ་པ་ད་ཆོས་ཁོ་ན་ལ་བཞུགས་ཀྱི་ཡིན་ཟེར་གྱི་ནས་ཁྱིམ་པའི་གྱི་བྱ་སྤྱོད་དེ་ཚོ་ཚང་མ་སྤོང་ཡ་དེ་དགོངས་པ་ཞིག་ཡོད་རེད། ད་ཁྱིམ་པ་གྱི་དོན་གཉེར་བྱས་ཏེ་དེ་ཚོ་ཚང་མ་ང་ཚོ་བ་སྤོང་གི་ཡིན། ང་ཚོ་ཁྱིམ་པའི་སྤྱི་ཚོགས། ཁྱིམ་པའི་སྤྱི་ཚོགས་ལས་ཕར་བརྒལ་བྱས་ཀྱི་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ནས་མཐའ་གཅིག་ཏུ་ཆོས་ཁོ་ན་སྒྲུབ་ཡས་དེ་ཐར་པའི་གོ་འཕང་སྒྲུབ་ཡས་དེ་བྱེད་ཀྱི་ཡིན་ཟེར་གཙོ་བོ་དེ་འདྲ་བྱ་དགོས་བ་རེད་ན་ཕུགས་རྒྱང་རིང་པོ་གི་ད་འདི་ཕྱི་གི་དོན་དག་སྒྲུབ་ཡས། གཞན་ཡང་རིན་པོ་ཆེ་མཆོག་གིས་མུ་མཐུད་གསུངས་ཡས་ལ་དགེ་ཚུལ་གྱི་སྡོམ་པ་ཞུས་པའི་རྗེས་སུ། བསྲུང་བྱ་གཙོ་བོ་བཅུ་ཡིས་གཙོས་པའི་བླངས་འདས་སུམ་ཅུ་སོ་དྲུག་ཡོད་པ་དང། དགེ་སློང་གི་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་རྩུབ་པོ་ཐམས་ཅད་སྤང་རྒྱུ་དང། འཇིག་རྟེན་པའི་མཐོང་སྣང་ལ་མི་མཛེས་པ་ཐམས་ཅད་སྤང་རྒྱུ་ཡིན་པ་བརྗོད་གནང་ཡོད་པ་རེད། དགེ་ཚུལ་ལ་བསྲུང་བྱ་བླང་བྱ་གཙོ་བོ་དེ་ལ་སྤང་བྱ་བཅུ་གཙོ་བོ་དེ་ལ་བཅུ་ཟེར་གི་བ་རེད། ཡང་བླངས་འདས་སུམ་ཅུ་སོ་དྲུག་ཞེས་གསུངས་ཡ་ཡོད་རེད་གང་ལྟར་སྤང་བྱ་གཙོ་བོ་དེ་བཅུ་ཐམ་པ་རེད་དགེ་སློང་ལ་ད་ལུས་ངག་གི་ལུས་དང་ངག་གི་སྤྱོད་པ་རྩུབ་པོ་ཚང་མ་སྤང་གི་ཡིན་ཟེར་བ་རོ། ལུས་ངག་གི་སྤྱོད་པ་མི་དགེའི་ཕྱོགས་དང་ད་ག་ནང་བཞིན་གྱི་འཇིག་རྟེན་གྱི་མཐོང་སྣང་ལ་མ་མཛེས་པ་ཚང་མ་སྤང་གི་ཡིན་ད་ཧ་ཅང་གི་ཞི་ཞིང་དུལ་བ་ཞིག་ཡིན་དེ་གསུངས་གི་བ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་འདི་ཚེས་ཉི་ཤུ་རྩ་ལྔ་ནས་རྩ་བདུན་བར། ཉིན་གསུམ་གྱི་རིང་གཙོ་བོ་རྒྱ་རིགས་གྲྭ་བཙུན་རྣམས་ལ་དགེ་ཚུལ་དང། དགེ་སློང་གི་སྡོམ་པ་བསྩལ་གནང་མཛད་བཞིན་པའི་ཁོངས་སུ་འདི་ཚེས་ཉིས་རྩ་ལྔ། ཉིན་དང་པོའི་ཉིན་དགེ་འདུན་པ་བདུན་ཅུ་དོན་དྲུག་ལ་དགེ་ཚུལ་གྱི་སྡོམ་པ་བསྩལ་གནང་བ་དང། འདི་ཚེས་ཉིས་རྩ་དྲུག་ཉིན་རྒྱ་རིགས་བཙུན་མ་བདུན་ཅུ་དོན་དྲུག་ལ། དགེ་ཚུལ་མའི་སྡོམ་པ་གནང་རྒྱུ་དང་འདི་ཚེས་ཉིས་རྩ་བདུན་ཉིན་དགེ་ཚུལ་ལྔ་བཅུ་ང་བཞི་ལ་དགེ་སློང་གི་སྡོམ་པ་འབོགས་ཆོག་བཀའ་དྲིན་ཆེ་གནང་མཛད་རྒྱུ་ཡིན་ཞིང། དགེ་ཚུལ་ལྔ་བཅུ་ང་བཞི་ལ་དགེ་སློང་གི་སྡོམ་པ་འབོགས་ཆོག་བཀའ་དྲིན་ཆེ་གནང་མཛད་རྒྱུ་ཡིན་ཞིང། དེ་རྗེས་ཕྱི་ཚེས་ཉིས་རྩ་དགུ་དང་སུམ་ཅུ་ཉིན་གཉིས་རིང། གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དང། ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་ཆེ་གནང་མཛད་རྒྱུ་དང། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་གཅིག་ཉིན། ཕྱི་ལོ་གསར་ཚེས་ལ་མགོན་པོ་གང་ཉིད་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་འཆར་ཡོད་པ་རེད་འདུག

སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པའི་སྒོ་ནས་འགྲེལ་བཤད་གནང་ཐུབ་པ་དགོས་ཞེས ྋགོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡའི་ནང་པའི་སྐུ་ཚབ་ཚོགས་ཆུང་དང་མཇལ་ཁའི་སྐབས་བཀའ་སློབ་སྩལ་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་ལོ་པི་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པ་གྱི་སྒོ་ནས་འགྲེལ་བཤད་འདི་གནང་ཐུབ་པ་དགོས་ཞེས་གོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡ་གི་ནང་པའི་ཚོགས་ཆུང་ལ་མཇལ་ཁ་བཀའ་སློབ་སྩལ་ཡོད་ཀྱི། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་ནང་པའི་དགེ་འདུན་པ་གྱི་ལྷན་ཚོགས་སུ་ཆེད་བཅར་གནང་བའི་ཉི་ཧོང་དང་ལྷོ་ཀོ་རི་ཡ་གི་སྐུ་ཚབ་ཚོགས་ཆུང་གི་དགེ་འདུན་པ་དང་མི་སྐྱ་ཕོ་མོ་སུམ་ཅུ་ལྷག་ཡོད་པར། ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་སྣེ་ཁྲིད་གནང་ཡོད་པ་ཚོར་དམིགས་ཏེ། བོད་མིའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ།

བཀའ་སྩལ་དང་ལེན་གནང་ངེ་བརྡར་དགའ་གུས་ཡི་རངས་གནང་གི་འདུག་ཅེས་འགྲེལ་བརྗོད་གནང་སོང། སེམས་ཁམས་རིག་པ་དང་ཨ་ནི་མི་ཡི་སེམས་ལ་ཞི་བདེ་ཡོང་ཡས་དང་སྒོམ་རྒྱག་ཡས་དང་དེ་འདྲའི་གི་ཐོག་ལ་འབད་དེ་རྒྱུ་མཚན་དང་ལྡན་པའི་དང་ཚན་རིག་དང་ལྡན་པའི་ཐོག་ནས་ཨ་ནི་ནང་ཆོས་དེ་གུ་མང་པོ་ཅིག་ལ་ངོ་སྤྲོད་བྱེད་ཐུབ་པ་ཡིན་ན་དུས་ཚོད་དང་དུས་རབས་ལ་མཐུན་པའི་གི་ཅིག་སྐྱོབ་ཐུབ་པ་ཡིན་ན་ཨ་ནི་ཕྱིས་སུ་ནང་པའི་གི་ཆོས་ཀྱི་ལྟ་གྲུབ། དངོས་གནས་གཙོ་གལ་ཆེ་དེ་ཁོ་ཚོ་རྗེས་ལ་ཤེས་ཐུབ་ཡས་ཅིག་ཡོང་གི་རེད། དེ་ཡིན་དུས་ཙམ་པ་དམ་པ་ནང་པའི་ཆོས་ཐོག་ནས་མི་ལ་འབད་དེ་ཞི་བདེ་བསྐྲུན་ཡས་ཀྱི་ནུས་པ་ཤུགས་ཆེན་པོ་ཞིག་དུས་ཙམ་པ་དེ་ཡིས་ཚང་མས་ཀྱི་མི་ལ་ཤེས་ཐུབ་ན་ཡག་པོ་རེད་རྣམ་པ་ཚོས་ད་ལྟ་བར་དུ་ཉི་ཧོང་རེད་ཀོ་རི་ཡ་རེད་ཧུར་ཐག་བར་ཐག་འདུག་སེ་གནང་བྱས་ནང་པའི་ཆོས་འདི་འདུག་སེ་སླར་གསོ་དང་ཨ་ནི་མ་ཉམས་པ་ཞིག་བྱས་འདུག་སེ་གནས་ཐུབ་ཡོད་རེད། རྒྱ་གར་ནང་ལོགས་རིམ་པར་བྱུང་ན་འདིས་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་དེས་ང་ཚོས་ནང་པའི་ཆོས་ཐོག་ནས་འཛམ་བུ་གླིང་ནང་ལོགས་ལ་དཀའ་རྙོག་མང་པོ་ཅིག་སེལ་ཐུབ་པའི་ནུས་པ་ཆགས་དུས་ཙམ་པ་ང་ཚོའི་ནང་པའི་དགེ་སློང་ཚང་མའི་ཐོག་ནས་འདི་ལ་འབད་བརྩོན་ཅིག་བྱེད་དགོས་ཀྱི་འདུག་ཟེར་བྱས་དེ་འདྲས་ཀྱི་བཀའ་མོལ་དེ་བསླབ་བྱ་དེ་བཏང་སོང་ཁོ་རང་ཚོས་ཀྱང་དད་པ་ཆེན་པོའི་ངང་ནས་དགའ་ཚོར་ཆེན་པོ་བྱེད་བྱས་ནི་པས་ད་ག་རང་ཞིག་ཞུ་གི་ཡིན་ཟེར་བྱས་དེ་ཞུ་སོང་ལང། ཡང་ཉི་ཧོང་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་མི་དང་སུ་པར་སམ་གྷ་ཆོས་ཚོགས་ཀྱི་སྐུ་ཚབ་དགེ་འདུན་པ་ཀོ་བྷ་ཡ་ཤི་ལགས་ནས་ཀྱང།

གོང་ས་མཆོག་གིས་ཕྱག་ལག་དྲོན་མོ་ངའི་མགོ་ལ་བཞག་ནས་ཕྱག་དབང་གནང་བྱུང་བས་ཧ་ལས་པའི་དགའ་སྤྲོ་བྱུང། ངའི་རེ་བར་འབྱུང་འགྱུར་ཀྱང་རིང་མིན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་འདི་འདྲ་གནང་ཐུབ་ན་སྙམ་ཞེས་འགྲེལ་བརྗོད་གནང་གི་འདུག་འདི་ལོར་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་ནས་ཉེར་གཉིས་ཀྱི་བར་ཉི་མ་གསུམ་གི་རིང་གནས་མཆོག་རྡོ་རྗེ་གདན་དུ། རྒྱལ་སྤྱིའི་དགེ་འདུན་པ་གི་ནང་པའི་ལྷན་ཚོགས་ཟིག་གནང་ཡོད་པ་གི་སྟེང། རྒྱལ་ཁབ་སུམ་ཅུ་ལྷག་ནས་དགེ་སློང་དང་མཁས་དབང་ཉིས་སྟོང་བརྒལ་བ་ལྷན་ཞུགས་གནང་ཡོད་པ་གི་ནང། ཉི་ཧོང་གི་བླ་ཆེན་བཞི་གསུང་བཤད་གནང་བར་ཕེབས་ཡོད་པའི་ཁར། ལྷོ་ཀོ་རི་ཡ་ནས་ཀྱང་བླ་ཆེན་གཉིས་ཕེབས་ཡོད་པ་སོགས་ལ་གོང་ས་མཆོག་གིས་དམིགས་བསལ་མཇལ་ཁ་ཕེབས་ཡོད་པ་རེད། རྒྱ་གར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨེ་ཤ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལྷན་ཁང་གིས་རྒྱ་གར་བྱང་ཤར་མེའོ་དང་ཏེ་ཛུ་བསྟན་འཛིན་སྒང་དང་ཀྲུ་ཀྲིང་དེ་བཞིན་ཨོ་ཏི་ས་གཞིས་ཁོངས་བོད་མི་རྣམས་ལ་རིན་མེད་མིག་གི་བརྟག་དཔྱད་དང་གཤག་བཅོས་བྱ་རྒྱུའི་ལས་གཞི་ལམ་ལྷོངས་ལྡན་པའི་ངང་མཇུག་སྒྲིལ་གནང་འདུག་བོད་མིའི་སྒྲིག་འཛུགས་ཀྱིས་ཁ་སང་ཕྱི་ཚེས་ཉི་ཤུ་ལྔ་ཉིན་གནས་ཚུལ་སྤེལ་དོན་ལྟར་ན་གོང་ཞུས་བོད་མིའི་གཞིས་ཁོངས་མི་མང་རྣམས་ཀྱི་མིག་བརྟག་དཔྱད་དང་གཤག་བཅོས་བྱ་རྒྱུའི་ལས་གཞི་ལམ་ལྷོང་ངང་ལག་ལེན་བསྟར་ཐུབ་པ་དེ་ནི་ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་གནང་བའི་བོད་ཀྱི་ཐེབས་རྩའམ Tibet Fund གྱིས་མཐུན་འགྱུར་རོགས་རམ་གནང་སྟབས་ཡིན་འདུག་རྒྱ་གར་བྱང་ཤར་ཁུལ་གྱི་བོད་མིའི་གཞིས་ཆགས་ནང་རིན་མེད་ཐོག་ནས་གཞིས་ཁོངས་བོད་མི་རྣམས་ཀྱི་མིག་གི་བརྟག་དཔྱད་དང་གཤག་བཅོས་གནང་རྒྱུའི་ལས་གཞི་དེ་ནི་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་གཞི་རིམ་འཕྲོད་བསྟེན་བསྟི་གནས་ཁང་དང Drishti Netrayala ཡི་སྨན་པ་རྣམས་ཀྱིས་སྐོར་སྐྱོད་བྱས་ཏེ་ནང་ལ་མིག་བརྟག་དཔྱད་བྱ་རྒྱུའི་སྣུམ་འཁོར་ཁྲིད་ནས་མེའོ་དང་ཏེ་ཛུ་དེ་བཞིན་ཀྲུ་ཀྲིང་བོད་མིའི་གཞིས་ཆགས་བཅས་ནང་བརྟག་དཔྱད་གནང་ཐུབ་འདུག། ཡང་ཨོ་ཏི་ས་བོད་མིའི་གཞིས་ཆགས་ནང་གི་སྨན་བླ་སྨན་ཁང་དང་ནེ་ཏྲི་ཡ་མིག་གི་ཆེད་ལས་སྨན་ཁང་གིས་ལས་གཞི་འདི་འགོ་ཁྲིད་གནང་འདུག་རྒྱ་གར་བྱང་ཤར་བོད་མིའི་གཞིས་ཆགས་ཁག་ནང་ནས་བོད་མི་གྲངས་དྲུག་བརྒྱ་བཞི་བཅུ་ཞེ་ལྔ་དང་ཨོ་ཏི་ས་བོད་མིའི་གཞིས་ཁོངས་ནས་བོད་མི་བརྒྱ་དང་དགུ་བཅུ་གོ་གཅིག་གིས་མིག་བརྟག་དཔྱད་གནང་རྒྱུའི་ཁེ་ཕན་བྱུང་འདུག་ལ་ཡང་རྒྱ་གར་བྱང་ཤར་བོད་མིའི་གཞིས་ཁོངས་ནས་བོད་མི་སྒེར་པ་སུམ་ཅུ་སོ་གསུམ་དང་ཨོ་ཏི་ས་བོད་མིའི་གཞིས་ཁོངས་ནས་བོད་མི་བཞི་བཅུ་ཞེ་དགུ་ལ་རིན་མེད་མིག་གི་གཤག་བཅོས་ཀྱང་གནང་ཐུབ་འདུག་ཡང་རྒྱ་གར་བྱང་ཤར་ཁུལ་གྱི་བོད་མིའི་གཞིས་ཁོངས་མི་མང་གྲངས་བཞི་བརྒྱ་བཅུ་མེད་བཞི་ལ་རིན་མེད་ཀྱི་མིག་ཤེལ་གནང་འདུག་གང་ལྟར་ལས་གཞི་དེ་སྤེལ་བའི་སྟབས་ཀྱིས་གོང་ཞུས་བོད་མིའི་གཞིས་ཆགས་མི་མང་རྣམས་ཀྱི་སྤྱི་ཡོངས་ཀྱི་མིག་གི་འཕྲོད་བསྟེན་ལ་ཕན་ཐོགས་ཆེན་པོ་བྱུང་བ་དང། ནམ་རྒྱུན་འདི་ནས་རང་གི་མིག་ལ་དོ་སྣང་བྱེད་དགོས་པའི་སྐོར་གོ་རྟོགས་སྤེལ་ཐུབ་པ་ཡང་བྱུང་ཡོད་པའི་གནས་ཚུལ་འདུག། རྒྱ་ནག་ནང། Christmasam། ཡེ་ཤུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་བྱ་རྒྱུར་དོགས་ཟོན་དང་དམ་དྲག་བྱས་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་གྲོང་ཁྱེར་ཆེ་བ་ཧྲང་ཧའེ་དང་ཁྲུང་ཆིང་སོགས་པའི་ཁྲོམ་ར་ཁག་གི་ནང་སྟོན་པ་ཡེ་ཤུ་འཁྲུངས་པའི་དུས་ཆེན་དང་སྟབས་བསྟུན་གྱིས་ཤིང་སྣའི་སྟེང་མཛེས་རྒྱན་དང་ལག་རྟགས་སོགས་བརྒྱན་ཏེ་སྒྲིག་ཤོམ་བྱས་ཡོད་ནའང། གྲོང་ཁྱེར་གཞན་ཁག་མང་དག་ཅིག་གི་ནང་དེ་ལྟར་བྱེད་མཁན་མེད་པ་རེད་འདུག་རྒྱ་ནག་གི་ལྷོ་ནུབ་ཡུན་ནན་ཞིང་ཆེན་ཁྲོམ་ར་ཆེ་ཁག་ཞིག་གི་སྦྱིན་བདག་གིས་ཚོང་ཁང་ཁག་གི་ནང་ཡེ་ཤུའི་འཁྲུངས་སྐར་གྱི་ཤིས་ཤོག་དང་ལག་རྟགས་སོགས་པ་འཚོང་མ་ཆོག་པའི་ཁྱབ་བསྒྲགས་ཀྱི་བརྡ་ཐོ་བཏང་ཡོད་པ་མ་ཟད་ཕྱི་རྒྱལ་གྱི་ལམ་ལུགས་སྲོལ་ཁག་ལ་མིག་བཙུམ་ནས་རྗེས་སུ་མ་འབྲངས་པའི་ཐོག་རང་གི་རིག་གཞུང་ལ་གདེང་འཇོག་བྱེད་དགོས་པའི་འབོད་སྐུལ་ཡང་བྱས་ཡོད་པ་རེད་འདུག། དེ་བཞིན་རྒྱ་ནག་གི Dongguan ཞེས་པའི་གྲོང་ཁྱེར་ནས་ལྷོ་ཕྱོགས Harbin ཞེས་པའི་གྲོང་ཁྱེར་ཁག་གི་ནང་གོང་ཞུས་ལྟར་སློབ་ཕྲུག་དང་ཕ་མ་རྣམས་ཀྱིས་ཕྱི་རྒྱལ་གྱི་རིག་གཞུང་ཐོག་བསམ་བློ་མ་གཏོང་བར་རྗེས་འཛིན་བྱེད་དོན་མེད་པའི་སྐུལ་སློང་བྱས་ཡོད་པ་རེད་འདུག་ཡང་ཀན་སུའུ་ཞིང་ཆེན་གྱི་དམར་ཤོག་གཞོན་ནུ་ཚོགས་པའི་ཚོགས་མི་རྣམས་ཀྱིས་ཡེ་ཤུའི་འཁྲུངས་སྐར་གྱི་ཉིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་ནང་བཟོས་པའི་རྒྱ་ནག་དང་ཨ་མེ་རི་ཁའི་དམག་མིའི་དབར་ཀོ་རི་ཡའི་དམག་འཐབ་སྐོར་གྱི་གློག་བརྙན། The Battle at Lake Changjin ཞེས་པ་དེ་བལྟ་དགོས་པའི་སྐུལ་སློང་བྱས་ཡོད་པ་རེད་འདུག་དེ་མ་ཟད་རྒྱ་ནག་ནང་སྟོན་པ་ཡེ་ཤུའི་འཁྲུངས་སྐར་ཉིན་གཞུང་འབྲེལ་ཐོག་ལས་གསེང་གཏོང་སྲོལ་མེད་པ་མ་ཟད་རྒྱ་ནག་གི་དཔྱིད་ཀའི་ལོ་གསར་ལྟ་བུའི་རིག་གཞུང་དེ་ཕྱི་རྒྱལ་ལ་ཁྱབ་བསྒྲགས་བྱས་པ་དང། ལྷག་པར་དུ་ཡེ་ཤུའི་ཆོས་བྱེད་པ་རྣམས་ལ་རྒྱའི་རིག་གཞུང་དང་མཐུན་པའི་ཐོག་ཡེ་ཤུའི་ཆོས་ཉམས་ལེན་བྱེད་དགོས་པའི་བཙན་བཀའ་བཏང་གི་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། ཡུ་རོབ་ནང་གི་ཝེད་ནམ་གྱི་ནང་པའི་ཆིག་སྒྲིལ་ཆོས་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང་ཐེ་ཇུས་བྱེད་བཞིན་པར་ཁ་རྡུང་དྲག་པོ་བཏང་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་གནས་བསྐྱར་ཞིབ་བམ Tibetan Review ཡིས་འདི་ཟླའི་ཚེས་ཉི་ཤུ་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན་ཡུ་རོབ་གླིང་ཕྲན་ནང་གི་ཝེད་ནམ་ན་ནང་པའི་ཆོས་ཚོགས་ལྔ་བཅུ་ལས་བརྒལ་བ་མཚོན་པའི་ཝེད་ནམ་ནང་པའི་ཆིག་སྒྲིལ་ཆོས་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་བརྒྱུད་ནང་བསྟན་གྱི་གནད་དོན་སྤྱི་དང། ལྷག་དོན་དུ་སྤྱི་ནོར་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང་ཐེ་གཏོགས་བྱེད་མུས་ལ་ཁ་རྡུང་དྲག་པོ་བཏང་ཡོད་ཅིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདི་ཟླའི་ཚེས་ཉི་ཤུ་ཉིན་གནས་མཆོག་རྡོ་རྗེ་གདན་ནང་འཛམ་གླིང་གི་རྒྱལ་ཁབ་སུམ་ཅུ་སོ་ལྔ་ལྷག་ནས་ཆེད་ཕེབས་གནང་བའི། ནང་པའི་བླ་སྤྲུལ་དགེ་བཤེས་དང་གྲྭ་བཙུན་བཅས་ཞལ་གྲངས་ཉིས་སྟོང་ལྷག་མཇལ་བཅར་ཞུས་པའི་རྒྱལ་སྤྱིའི་ནང་པའི་དགེ་འདུན་པ་རྣམས་ཀྱི་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་གླེང་སྟེགས་དབུ་འབྱེད་མཛད་པ་དང་ལྷན་ཚོགས་འདིའི་ཚོགས་མགོན་དུ་དབུ་བཞུགས་མཛད་ནས་མ་གཞིའི་བཀའ་སློབ་སྩལ་གནང་མཛད་པའི་དུས་སྐབས་ཁྱད་པར་ཅན་དང་བསྟུན་ནས་གོང་ཞུས་ཡོ་རུབ་ཁུལ་གྱི་ཝེ་ཏི་ནམ་གྱི་ཆིག་སྒྲིལ་ཆོས་ཚོགས་ཀྱིས་བསྒྲགས་གཏམ་ཞིག་སྤེལ་བའི་ནང། རང་ཉིད་ཆོས་མེད་སྨྲ་བ་ཡིན་ལུགས་ཟེར་མཁན་གཞུང་འཛིན་ཞིག་གིས་ཆོས་ཕྱོགས་ཀྱི་དབུ་ཁྲིད་ཞིག་ཐག་གཅོད་བྱ་རྒྱུའི་ཐབས་ཤེས་བྱེད་མུས་དེ་ནི་འགལ་ཟླ་ཡིན་ལུགས་གསུངས་པ་འཁོད་པའི་བསྒྲགས་གཏམ་དེར་ཆོས་ཚོགས་དེའི་བཀུར་འོས་ཚོགས་གཙོ་ཐིག་རྟ་ཐེག་མཆོག་དང་བཀུར་འོས་ཚོགས་གཙོ་གཉིས་པ་ཐིག་ནུའུ་ལྡིན་རྣམ་གཉིས་ནས་མཚན་རྟགས་བསྐྱོན་གནང་འདུག། ཡང་བསྒྲགས་གཏམ་དེའི་ནང་ཝེ་ཏི་ནམ་ནང་པའི་ཆིག་སྒྲིལ་ཆོས་ཚོགས་ཀྱིས་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ལམ་ལུགས་དེ་ནི་བོད་ཀྱི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་ཞིག་ཡིན་སྟབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་དགག་བྱ་རྩ་བ་ནས་མེད་པའི་ཐོབ་ཐང་དང་དབང་ཚད་དེ་བོད་མི་རང་ཉིད་ལ་ཡོད་པ་ལས་གཞན་སུ་ཞིག་ལ་ཡང་མེད་པར་ཡིད་ཆེས་གནང་གི་ཡོད་སྐོར་གསུངས་འདུག་ད་དུང་བསྒྲགས་གཏམ་དེ་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་ནང་ཐེ་བྱུས་བྱ་རྒྱུ་མཚམས་འཇོག་དགོས་པ་མ་ཟད་བོད་མིའི་ཆོས་དད་རང་དབང་གི་ཐོབ་ཐང་ཁག་ལ་གུས་བརྩི་ཞུ་དགོས་པའི་སྐུལ་མ་ཡང་གནང་འདུག།

སྐུ་སྙུང་གཞིའི་རྐྱེན་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་སྐུ་གཤེགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པའི་རྗེས་སུ་བོད་ཕྱི་ནང་གཉིས་ནས་སྤྱི་ཚོགས་དྲ་ལམ་ཁག་ཏུ་མྱ་ངན་གྱི་མཆོད་མེ་དང་དགེ་བཤེས་ལགས་ཀྱི་སྐུ་པར་དང། ཁོང་གི་གསུང་བཤད་ཁག་ཅིག་འགོད་སྤེལ་བྱས་པ་བཞིན་དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་ལགས་ཀྱི་བཀའ་དྲིན་ལ་རྗེས་དྲན་དང་མྱ་ངན་ཞུ་མཁན་མང་པོ་བྱུང་ཞིང། ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་ཀྱི་གདན་ས་ཆེན་པོ་འབྲས་སྤུངས་སུ་སློབ་གཉེར་གནང་བཞིན་པའི་དགེ་བཤེས་ཁོང་གི་དགེ་ཕྲུག་རྒྱ་རོང་བ་ཡེ་ཤེས་རྒྱ་མཚོ་ལགས་སུ་ཁོང་གི་དགེ་རྒན་སྐོར་བཅར་འདྲི་ཞུས་པའི་ལན་གསུངས་པའི་ནང། རྔ་བ་ཀིརྟི་དགོན་གྱི་དགེ་བའི་བཤེས་གཉེན་ཆེན་མོ་དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་ལགས་སྐུ་གཤེགས་པ་འདི་ནི་བོད་སྤྱི་ལ་གྱོང་གུན་དང་ཡིད་ཕངས་དགོས་པའི་གནས་ཚུལ་སོགས་ཡིན་པའི་སྐོར་གསུངས་ཡོད། ཡང་ཁོང་གིས་དགེ་བཤེས་མཛོད་ཚང་མཆོག་གིས་རྔ་བ་ཀིརྟི་དགོན་པ་གཅིག་པུ་མ་ཡིན་པར་ས་ཕྱོགས་གཞན་དུ་ཕེབས་ནས་དཔེ་ཆ་འཆད་འཁྲིད་གནང་བ་དང། ཁོང་གིས་ས་ཕྱོགས་གཞན་ནས་ཕེབས་པའི་དགེ་ཕྲུག་མང་པོ་སྐྱོང་བཞིན་ཡོད་པའི་སྐོར་གསུངས་ཡོད། དེ་བཞིན་ཁོང་གི་སློབ་མ་གཞན་ཁག་གིས་ཀྱང་གོང་ཞུས་ལྟར་གྱི་དགོངས་ཚུལ་གསུང་མཁན་དང་ཁོང་ཉེ་ལམ་དགོངས་པ་རྫོགས་པར་མྱ་ངན་ཞུ་གི་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས་ལ་དྭགས་བསོད་ནམས་གླིང་གཞིས་ཆགས་སུ་རྟེན་གཞི་བྱས་པའི། ཀརྨ་ཤེས་རབ་ལགས་ཀྱི་ཟ་ཁང་དང་ཚིགས་བཅའ་ཁང་ལ། ས་གནས་འཛིན་སྐྱོང་གིས་བརྟག་དཔྱད་གནང་བ་བརྒྱུད། སྐར་མ་ལྔ་ཐོབ་ཡོད་པའི་སྐོར། ང་ཚོའི་ལ་དྭགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།

བོད་པའི་བཙན་བྱོལ་སྤྱི་ཚོགས་ནང་ལ་དྭགས་ས་གནས་སུ་བོད་མི་མི་འབོར་མང་བའི་གྲས་ཡོད་པ་ཞིག་ཡིན་པ་དང་ས་གནས་སུ་བོད་པའི་ཁྲོད་ཟ་ཁང་བཏང་མཁན་ཡོད་ན་ཡང་ཚིག་ཇ་ཁང་དང་ཡང་ཀ་ར་ཨོ་ཀེ་ལ་སོགས་བཏང་མཁན་དཀོན་པོ་ཡོད་དུས་ཁོང་སྒེར་ལ་ཚོང་དེ་འགོ་བཙུགས་ནས་ད་བར་དཀའ་ངལ་ཇི་འདྲ་འཕྲད་ཡོད་པ་དང་དེ་ཀུན་ལ་གདོང་ལེན་ག་འདྲ་གནང་ཡོད་པའི་ཐོག་དེ་ལྟར་གསུངས་བྱུང། ང་རྨ་ཁ་ནས་མ་བདུན་ནས་དེ་ཚང་མ་ལ་ང་ཚོང་འདི་གྱོང་གང་ལ་འགྲོ་བསྡད་ཤི། ཁ་ཆེ་ལ་འདི་ལ་ངས་དེ་ཚང་མ་ལ་ངས་ལྟ་ངན་ཅིག་བྱ་རེད་ཨེ་ན་ང་རྨ་ཁ་ལོག་འགྲོ། ང་རྨ་ཁ་ནས་མ་བདུན་ནས་ཚོང་འདི་གྱོང་ལ་གང་འགྲོ་བསྡད་ཤི་ད་ང་ཚོ་ན།

ཆུང་དུས་སུ་ནི་ཕྱི་ལོགས་བྱས་ཏེ་ད་སློབ་སྦྱོང་བྱེད་མ་ཁག་འགྲོ་འདི་འདྲའི་དེ་དུས་ཏང་དང་ལ་དྭགས་སྤྱི་ཚོགས་ནང་ལ་མ་ཕྱི་ལོགས་སླེབས་ནས་ཚོང་བྱེད་ཀྱི་དུས་མི་མང་མཉམ་པོ་འབྲེལ་བ་བྱས་བྱུང་གི་མི་མང་མཉམ་པོ་འབྲེལ་བ་བྱས་ཏེ་ད་ང་ཚོ་ལ་ཉམས་མྱོང་ཡོད་མ་རེད་མི་མཉམ་ག་འདྲའི་འབྲེལ་བ་བྱེད་དགོས་ལ་རེད་ཨང་ད་འདི་འབྲེལ་བ་བྱས་ཏེ་དཀའ་ལས་ཁག་ཤོས་བྱུང་སོང། དེའི་ནང་ཁོང་གིས་དམིགས་བསལ་དུ་ལ་དྭགས་ས་གནས་སུ་བོད་པ་རྣམས་གྲངས་ཉུང་མི་རིགས་ཤིག་ཡིན་དུས་ས་གནས་ཀྱི་ཡུལ་མི་དང་འབྲེལ་བ་བཟང་པོ་འབུར་རྒྱུ་ཡོད་དགོས་སྐོར་དང་འབྲེལ་སྐམ་ཤེས་རབ་ལགས་ཀྱིས་གསུངས་དོན་དུ། སུ་ག་ནས་ང་ཚོ་ལ་དྭགས་ཚོང་གི་ཡུལ་དུ་ལ་དྭགས་ཀྱི་ཡུལ་མི་མཉམ་དུ་འབྲེལ་བ་ཡག་པོ་ཡོང་བ་བྱེད།

མིང་ངེས་ནས་ད་ང་ཚོའི་གི་འདུ་བ་ཅིག་བྱེད་དགོས་ན་ཁོང་ཚོའི་འདུ་བ་བྱེད་ན་འདི་དེ་ང་ཚོའི་དེ་ཇེ་ནང་སར་འགྲོ་ཡ་ཆེ། ལ་དྭགས་ས་གནས་དེ་ཉིད་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཐོག་མ་དབུས་གཞུང་མངའ་སྡེ་ཞིག་ལ་བསྒྱུར་བ་ཞིག་ཡིན་དུས་ས་གནས་སུ་ཚོང་ལས་འགོ་འཛུགས་ཀྱི་གོ་སྐབས་ཤིན་ཏུ་ཡག་པོ་ཡོད་པ་དང་འདིར་སྐམ་ཤེས་རབ་ལགས་ཀྱིས་ཁོང་འདྲ་བའི་བོད་པའི་གཞོན་སྐྱེས་གཞན་སུ་ཞིག་གིས་ཟ་ཁང་དང་ཚིག་ཇ་ཁང་སོགས་སྒོ་ཕྱེ་འདོད་ཡོད་ན་ཁོང་སྒེར་གྱིས་སེམས་ལ་འཇོག་དགོས་གལ་ཆེ་བའི་བསླབ་བྱ་འདི་ལྟར་གསུངས་བྱུང།
འདི་ཁ་ཤས་ཀྱི་ཡང་འདི་ཡོང་གི་དང་ཁ་ཤས་ཀྱི་ད་ལྟའི་གི་ངེད་ཀྱི་ཚོང་ལ་ལྟ་ནས་འགོ་བཙུགས་ཡ་ཆེ། འདི་ཕལ་ཆེར་ངེད་ཀྱི་ཡོང་གི་རེད་ཟེར་ན་བརྒྱ་ཆ་བརྒྱ་ནས་བརྒྱ་ཆ། ད་ཅིག་བརྒྱ་ཆ་བརྒྱ་ཆ་ལྔ་ཞིག་ཡོང་གི་ཡོད་པ་ཆ་བཞག་པ་ན་བརྒྱ་ཆ་དགུ་བཅུ་གོ་ལྔ་ཡོང་གི་མ་རེད། ཁ་ཆེ་ངེད་ཀྱིས་འདི་ལ་དུས་ཚོད་ཞིག་བཏང་བས་དེ་སྔ་ལོ་གསུམ་བཏང་ཙང་ད་ལྟ་དུས་གནས་སྟངས་འདི་ལ་སླེབས་ཡོད་རེད། ཅིག་ལམ་སང་གི་ཁེ་བཟང་གིས་ཡོང་གི་རེད་བསམ་བསམ་བྱུང་གི་ད་དེ་འདྲས་ཁྱོན་ནས་ཡོང་དེ་ཡོང་ངའི་མིན་པ་བརྒྱ་ཆ་བརྒྱ་ནས་བརྒྱ་ལ་འོང། ཨ་ནི་སོང་ཙང་ཅིག་ཕུགས་རྒྱང་རིང་པོ་ཞིག་གང་བསམ་དང་ཅིག་ནི། དང་པོ་འགོ་འཛུགས་དེ་ལ་འོ་ཡི་ང་ག་ཡོད་མ་རེད། ཉམས་མྱོང་རང་བྱས་དུས་ཉི་མ་གཅིག་ལ་ཁྱི་གཅིག་གོ་ཉི་མ་གཅིག་ལ་སྒོར་མོ་ཆིག་སྟོང་མ་ཞིག་མེད་པ་ནི་འགྲིག་གི་རེད། སྒོར་མོ་ཆིག་སྟོང་དེ་ཁ་ཆེ་ནས་ཉིས་སྟོང་ག་འདྲས་བཟོས་ཐུབ་ས་རེད་བསམ་བསམ་བྱུང་གི་ར།

ཡང་བོད་པའི་སྤྱི་ཚོགས་ནང་ལས་ཀ་ཆེ་ཆུང་ལ་མ་ལྟོས་པར་གཞོན་སྐྱེས་ལས་ཀ་མེད་མཁན་ཚང་མས་གོ་སྐབས་བཟུང་ནས་ལས་ཀ་བྱེད་རྒྱུ་གལ་ཆེན་པོ་ཡིན་པའི་ཐོག་སྐམ་ཤེས་རབ་ལགས་ཀྱིས་དེ་ལྟར་གསུངས་བྱུང། བོད་པ་བོད་པ་ལས་ཀ་བྱེད་ཀྱི་མེད། ངོ་ཚ་ནང་ཡིན་ནའི་རེད་ད་སོ་སོ་ཅིག་འདི་འདྲའི་ཤུགས་ཆེན་པོ་ཡོང་གི་ད། འདི་ཚོ་ང་ཚོ་ཡོད་ལ་དྭགས་ནང་ལས་ནས་ཡོད། སོང་ད་ད་ཅིག་ལས་ཀ་ལ་ཆེ་ཆུང་མ་ལྟོས་པར་སོ་སོ་རང་ཉིད་འདི་ནས་གལ་སྲིད་ཅིག་ཤི་ཉེ་ཅིག་དང་བྱ་ཉེ་ཅིག་ཨ་ནི་སོ་སོས་ད་ཅིག་དཔལ་འབྱོར་རང་གང་ལ་གལ་སྲིད་ལས་ཀ་བྱེད་ཀྱི་ཡོད་ཡིན་ན་དངུལ་རང་གང་ལ་ཨ་ནི་གལ་སྲིད། མི་གཞན་པ་ཅིག་བ་ལ་ཉི་ཤུ་བྱས་ནས་ངས་བལྟས་ནས་སུམ་ཅུ་བཀྲིས་ཡོད་ན། ང་ཚོས་ནི་སོ་སོ་དཔལ་འབྱོར་ལ་བལྟས་ནས་སུམ་ཅུ་ལས་ཀ་བྱས་ཡོད། སུམ་ཅུ་ལས་ཀ་བྱས་ཡོད། འདི་གས་དེ་ཚང་མ་ང་ཚོས་ནི་བོད་པ་ལ་དེ་ཚང་མ་ལ། ལས་ཀ་བྱས་ཡིན་མེད། ང་ཚོ་ད་ང་ཚོ་ལ་ག་འདྲི་གོ་ན་ལས་ཀ་བྱས་ཡིན་མེད་ལྷོད་ལྷོད་བྱས་ནས་བསྡད་ཀྱི་ཡིན། ཡིན་ནས་མིའི་བ་ལ་ལས་ཀ་བྱས་ཡིན་མེད་ལ་ཅིག་བྱས། ཨ་ནི་རྙིང་པ་དེ་ལ་ཅིག་ང་ཚོས་དེ་དབྱུག་དགོས་ལ་འོ། ད་གལ་སྲིད་བོད་པ་ཞིག་ངའི་བ་ལ་ལས་ཀ་བྱས་ཡོད་ད་རིང་དེ་ཚོས་ལ་ང་ཁོའི་བ་ལ་ལས་ཀ་བྱེད་འོ་ལ་ཅིག་ངོ་ཚ་ནང་ཤུགས་ཆེན་པོ་ཞིག་ལས་བྱས།
ཀརྨ་ཤེས་རབ་ལགས་ཀྱིས་ཚོང་ལས་དང་མཉམ་དུས་རྒྱུན་དུ་སྤྱི་ཚོགས་ནང་ཞབས་ཞུ་ཡི་ཕྱག་ལས་ཁྲོད་དཔལ་འབྱོར་གནས་སྟངས་ཞན་པའི་བོད་པའི་ཁྱིམ་ཚང་ནང་གཞོན་སྐྱེས་འགའ་རེར་མཐོ་སློབ་འགྲིམ་དུས་སློབ་ཡོན་དང་ཟུར་དུ་དངུལ་བསྐུར་རྒྱུ་དང། ཡང་གཞན་སེམས་ཅན་གསོ་སྐྱོང་བྱེད་མཁན་ལ་དངུལ་རོགས་དང་དུས་ཆེན་འདྲ་སྐབས་སྦྱིན་བདག་དོན་ཡ་ཡང་ཡུལ་བའི་ཁྲོད་སེམས་ཁམས་འཕྲོད་བསྟེན་དཀའ་ངལ་བཅས་ལ་ལྟ་རྟོག་བྱེད་མཁན་གྱི་ཚོགས་པ་ལ་རོགས་རམ་སོགས་གནང་གི་ཡོད་པ་རེད་འདུག་ཡང་ཀརྨ་ཤེས་རབ་ལགས་ཁོང་སྔོན་མ་དྲག་དམག་ནང་ཡོད་པའི་དུས་ཁོང་གིས་བྱ་གཞག་ཇི་འདྲ་བཞག་ཡོད་པའི་ཐོག་གསུངས་དོན་དུ། སློབ་གཉེར་ཁང་ཡོད་རེད་དང་སློབ་མ་སློབ་གཉེར་ཁང་རེད་སྡེ་ར་ལྡུན་ཅག་ར་ཏ་ལ་ཡོད་རེད། འདི་ལ་ང་ལོ་དྲུག་སུ་དུ་ཞིག་ནས་གྱེས་ཀྱིན་ཅིང་འདི།

ད་འདི་ནང་ལ་སུས་ཀྱིས་བྱས་རྗེས་བཞག་ན་དམིགས་བསལ་གྱི་རྗེས་བཞག་ན་འོ་འདི་སྒང་ལ་མིང་འཁོད་གོ་རེད་ད་འདི permanent རང་རེད་ད་ཅིག permanent རང་མིང་འཁོད་གོ་འདི་ནང་ལ་ཡང་ང་རང་དྲན་པ་དུ་ངའི་མིང་དེ་ཕལ་ཆེར་ཨང་གི་བཅུ་བདུན། དེ་བཞིན་ཁོང་དམག་མི་ནས་ཐོན་རྗེས་ཡང་ལ་དྭགས་ས་གནས་སུ་ཡུལ་བའི་ཁྲོད་ཉེན་རྟོག་པས Special Operation Group ཞེས་རྫ་དྲག་གི་དུས་སུ་ཉེན་རྟོག་པས་བཀོལ་སྤྱོད་ཀྱི་སྡེ་ཁག་གསར་འཛུགས་གནང་སྐབས་རིན་མེད་ཐོག་ཁོང་གིས་སྒེར་གྱིས་ས་གནས་ཀྱི་ཉེན་རྟོག་པར་སློབ་སྦྱོང་ཁྲིད་ཡིན་པ་གསུངས་བྱུང།
ང་ཚོ་གི Special Operation Group ལབ་ཡོང་གི་རེད Special Operation Group ལབ་ན་ད།

ཁ་བ་གོ་དངུལ་དགོས་མ་རེད་ལགས་དངུལ་དགོས་མ་རེད། དེ་ད་ང་ལ་ཡོད་བ་ཅིག་ཅིག་སློབ་སྦྱོང་བྱེད་བ་ཅིག་ཁྱེད་ཚོ་ལབ་པའི་ང་ཁ་གོ་ཞིག་མི་འདུག་གཏུགས་ཞིག་ནས་རིན་མེད་གང་ལབ་པའི་ད་བ་ཅིག་བྱ།
ཀརྨ་ཤེས་རབ་ལགས་ཀྱིས་ལ་དྭགས་ས་གནས་སུ་ད་ལྟའི་ཆར་ཟ་ཁང་དང་ཚིག་ཇ་ཁང་གཏང་གི་ཡོད་པ་བཞིན་དེང་སང་དུས་སུ་ལ་དྭགས་ས་གནས་སྤྱི་ཡོངས་དང་བོད་པའི་གཞིས་ཆགས་ནང་གཞོན་སྐྱེས་མང་པོས་ཚོང་ལས་འདྲ་མིན་འགོ་འཛུགས་གནང་མཁན་མང་པོ་ཐོན་བཞིན་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
ཐེངས་འདིའི་གནས་འདྲིའི་ལེ་ཚན་ནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་ཤས་ཆེད་གནས་མཆོག་རྡོ་རྗེ་གདན་ལ་བཀའ་ཆོས་སྩལ་གནང་ཁག་ཞུ་ཕྱིར་དང་གནས་མཇལ་ཆེད་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྔར་ལོ་དང་མཚུངས་པར། འདི་ལོ་ཡང་བོད་མི་བགྲེས་སོང་དགུ། གནས་མཆོག་རྡོ་རྗེ་གདན་ལ་ཁྲིད་གནང་གི་ལས་དོན་སྤེལ་བཞིན་པ་དང་དེ་དང་འབྲེལ་ཡོད་སྐོར། ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ལེགས་བཤད་ལགས་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་ཉིན་ཤས་ཆེད་བཀའ་ཆོས་སྩལ་གནང་ཁག་ཞུ་འདོད་ཡོད་ཀྱང་ཁྲིད་མཁན་མེད་པའི་བོད་མི་དགུང་གྲངས་ལྔ་བཅུ་ལྔ་དང་དེ་ལས་མང་བར་ཕེབས་པའི་བོད་མི་བགྲེས་སོང་རྣམས་ཁྲིད་གནང་རྒྱུའི་ལས་དོན་ཞིག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གོ་སྒྲིག་ཞུ་བཞིན་འདུག། དེ་ཡང་ཟླ་བ་འདིའི་འགོ་སྟོད་ཙམ་ནས་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་དགོན་པའི་མདུན་ཐང་ལ་རྒྱ་ཅོག་བཙུགས་ནས་གནས་མཆོག་རྡོ་རྗེ་གདན་སོགས་ལ་གནས་མཇལ་དུ་ཕེབས་འདོད་ཡོད་ཀྱང་ཁྲིད་མཁན་མེད་པའི་བགྲེས་སོང་རྣམས་ཀྱི་མཚན་གཞུང་བསྡུ་རུབ་གནང་འགོ་བཙུགས་འདུག་པས་སྐབས་དེར་ས་གནས་གཞོན་ནུས་ངོ་དེབ་བརྒྱུད་ནས་གསལ་བསྒྲགས་གནང་བའི་དུམ་བུ་ཞིག་གསན་རོགས་གནང། བསམ་ཡས་གླིང་མི་དམངས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཨ་ནི། བཏང་བ་ཚོ་དེ་དགོངས་པའི་དུས་ལ་ང་རང་ཚོ་གི་དེ་རྒྱ་ཆེར་བཙུགས་བཞག་ཡོད་ར་ཨ་ནི་དགུང་ལོ་ལྔ་བཅུ་ལ་ང་རང་ལ་གྷི་སི་རྡོ་རྗེ་གདན་ལ་གནས་སྐོར་སོ་སོ་ལ་གཉིས་མི་དཀའ་ངལ་ཡོད་ན་རེད་མེད་ན་རེད་ཨ་ནི་སིའུ་འགྲོ་ངེས་འདོད་པ་ཡོད་ན་ང་རང་ཚོའི་ལ་དེ་འབྲེལ་བ་བྱེད་རོགས་ཞེས་ཞུ་ཡ་ཡིན་ང་ཚོ་དེ་དེ་རིང་སྟོད་པུ་སིའུ་ནི་ཉི་མ་དང་པོ་རེད་ད་ལྟ་སིའུ་རེད།

སྔ་བ་པོ་དེ་ཡོད་ཨིན་ཚང་མ་ལོ་བརྗེ་བའི་རེ་བ་ཡོད། ཡང་བོད་མི་བགྲེས་སོང་ཉམ་ཐག་རྣམས་ཀྱི་འགྲོ་སོང་ཆ་ཚང་ལྡི་ལི་བསམ་ཡས་གླིང་ས་གནས་གཞོན་ནུས་གཏོང་གནང་རྒྱུའི་ཐག་གཅོད་གནང་སྐོར་ས་གནས་གཞོན་ལྷན་གྱི་ཚོགས་གཙོ་བསྟན་འཛིན་ལེགས་བཤད་ལགས་ཀྱིས་གསུངས་དོན། ང་རང་ཚོ་ལ་ནམ་དགོས་སྐལ་ལ་ཡིན་ངེས་ཀྱི་ཡིན་ང་ཚོས་ཁོང་ཚོ་གི་འདིར་ཕྱིར་རོལ་བྱེད་ཟེར་དུས་ཟེར་ནས་ཨ་ནི་ང་ཚོ་གི་ད་ང་རང་ཚོ་གྲོས་བྱས་ཨ་ནི། རྒྱུན་ལས་ཚང་མ་གྲོས་བྱས་ནས་ང་རང་ཚོ་གི་འདི་འཁྲིད་ཡས་འདི་ང་ཚོ་གི་ཐག་བཅད་རེད་ཨ་འགྲོ་སོང་འདི་ཆ་ཚང་ལྡི་ལི་གཞོན་ནུ་རང་གིས་གཏོང་གི་ཡིན་གཞོན་ནུས་ཐག་བཅད་ར།
ཡང་ཁོང་གིས་སྔ་ལོ་ཡང་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་བོད་མི་བགྲེས་སོང་བཅུ་གནས་མཆོག་རྡོ་རྗེ་གདན་སོགས་ལ་གནས་མཇལ་ལ་འཁྲིད་གནང་བ་དང་ད་ལོ་ཡང་དེ་དེ་བཞིན་གནང་སྟེ་གང་ལྟར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་རྒྱུ་དང། གནས་མཆོག་རྡོ་རྗེ་གདན་ནས་ཝཱ་ར་ན་སི་དང་རྩྭ་མཆོག་གྲོང་སོགས་ལ་གནས་མཇལ་ལ་ཕེབས་རྒྱུར་ཉིན་གྲངས་བཅོ་ལྔ་ནས་བཅུ་བདུན་བར་འགོར་རྒྱུ་ཡིན་སྐོར་གསུངས་དོན།
ཟླ་ཉིན་ལ་ང་རང་ཚོ་རྒན་གོག་བཅུ་ཡོད་ཨ་ནི་རྒྱུན་ལས་གསུམ་བྱས་ཨ་ནི་སྨན་ཞབས་པ་གཅིག་ཡོད་ར་ང་ཚོ་མི་བཅུ་བཞི་འདུས་འགྲོ་རེད་ཟླ་ཉིན་ལ་ཨ་ནི་ད་ལོ་བི་ད་ག་རང་འགྲོ་རེད་འགྲོས་ཚག་འདི་ང་ཚོ་ཏཱ་རི་ཉི་ཤུ་རྩ་དྲུག་ལ་ཐོན་ཨ་ནི་རྩ་དགུ་སུམ་ཅུ་སོ་གཅིག་ལ་གསུང་ཆོས་ཉན་ཨ་ནི་ཏཱ་རི་གཅིག་ལ་བརྟན་བཞུགས་བྱས། ཨ་ཉི་མ་གཅིག་རེད་ཕྱི་ཉིན་དེའི་རྗེས་ལ་ང་ཚོ་བཻ་ཤ་ལི་ལ་ཉི་མ་གཅིག་ཀུ་ཤི་ན་གར་ལ་ཉི་མ་གཅིག་ཝཱ་ར་ན་སི་ཉི་མ་གཅིག་བྱས་ཨ་ནེ་ཙེ་ཨ་འདི་ནི་གནས་སྐོར་ས་ས་ཆ་གཅིག་ག་འདོད་ཡོང་འདི་མིང་འདི་དྲན་པ་ཡག་པོ་ཞིག་མི་འདུག་དོན་ཚང་མ་གནས་སྐོར་ཅན་འཁྲིད་དགོས་རེད་ཉི་མ་བཅོ་ལྔ་བཅུ་བདུན་ཙམ་འགོར་རེད་འདི་ཚང་མ་རྩོམ་ཡིན།
ཡང་བསྟན་འཛིན་ལེགས་བཤད་ལགས་ཀྱིས་མི་རེ་རེར་འགྲོ་སོང་ཧིན་སྒོར་སྟོང་ཕྲག་ལྔ་བཅུ་རེ་གཏོང་རྒྱུའི་ཚད་གཞི་བཟོས་གནང་སྐོར་མུ་མཐུད་ནས་གསུངས་དོན། ང་ཚོ་གི་འགྲོ་སོང་འདི་མི་གཅིག་ལ་ད་ང་ཚོ་སྟོང་ཕྲག་ལྔ་བཅུ་ལྔ་བཅུ་བྱུང་རེད་གཏོང་དགོས་རེད་ཨ་ནི་སྟོང་ཕྲག་ལྔ་བཅུ་ལྔ་བཅུ་ང་ཚོ་གི་བདུན་ཞིག་ནི་མི་གཅིག་ལ་ང་ཚོ་གི་ཚད་འགྲོ་ཡི་ས་ནི་འཁྲིད་དགོས་རེད། དེའི་ཆེད་དུ་སྤྱི་ཟླ་བཅུ་གཉིས་པའི་ཚེས་དྲུག་ཉིན་ལྷག་དཀར་གྱི་སྒོར་གཞས་འཁྲབ་སྟོན་གོ་སྒྲིག་ཞུས་པ་དང་བསྟུན་ནས་མི་མང་ས་ནས་ཞལ་འདེབས་བསྡུ་རུབ་ཞུ་རྒྱུའི་ལས་འགུལ་ཞིག་བརྩམས་འདུག།

དེ་རིང་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་རྒྱུན་ལས་དང video vlogger ཡང་ཡིན་པ་ཞིག་གིས། བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོ་དེབ་བརྒྱུད་གསུངས་དོན། ཁ་སང་ང་ཚོ་འདི་ཉེ་ལ་ས་དགུང་ལོ་ལྔ་བཅུ་ང་ལྔ་ཡན་འདབ་ཀྱི་མི་རྒན་པ་རྣམས་ལ། ང་ཚོའི་ངོས་ནས་གནས་མཇལ་ག་ཁྲིད་དྲོ་རེད། གནས་མཇལ་ག་དུ་ཟིན་ཁྲི་དེ་དུས་རྟགས་ཁ་ལོ་རེད་ཧྥར་ནིང་དྲོ་ཞུ་གོ་དུ་ར་ཨ་ནི། ང་ཚོ་ད་རིང་ད་དང་གོ་དང་གོ་པོ་རུ་ལ་ད་ཞལ་འདེབས་འགྲོ་སྙིང་རྗེ་ང་རང་སུ་དགེ་ལས་ན་པ་ཡི་དུས་དེ་རེད་ཨ་ནི་ཚོགས་གཙོ་གི་འགོ་ཁྲིད་ཀྱི་ཐོག་ནས་ཞལ་འདེབས་ག་ལ་གང་འཚམ་བྱུང་སོང་ཨ་ནི། ཚང་མ་ལ་སྔོན་འགྲོར་སྙིང་ཐག་པོ་ཐུགས་རྗེ་གནང་ལེ་ར། ཡང་ཚོགས་གཙོ་བསྟན་འཛིན་ལེགས་བཤད་ལགས་ཀྱིས་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ནས་བགྲེས་སོང་དགུ་ཁྲིད་གནང་རྒྱུ་ཡོད་པ་དང་བོད་མི་བགྲེས་སོང་རྣམས་ལ་ཞབས་ཕྱི་ཞུ་མཁན་ས་གནས་གཞོན་ལྷན་གྱི་རྒྱུན་ལས་གསུམ་དང་དང་བླངས་པ་གཉིས་སྨན་ཞབས་པ་གཅིག་བཅས་མི་གྲངས་བཅོ་ལྔ་ཡོད་པ་དང་ཡང་ཁོང་རྣམས་གནས་མཆོག་རྡོ་རྗེ་གདན་ནས་ཝ་ར་ཎ་སི་སོགས་གནས་ཆེན་ཁག་ལ་གནས་གཟིགས་ལ་ཕེབས་སྐབས་མི་གྲངས་དེ་ལས་མང་བ་ཆགས་རྒྱུ་ཡིན་སྐོར་གསུངས་དོན། ང་ཚོ་གི་ཡང་དག་ཁྲིད་ཡས་ནང་ལ་ང་ཚོ་གི་སྤྲོ་སྐྱིད་དང་ང་རང་ཚོ་ལ་མཉམ་དུ་སྒྲུང་ཡང་དག་རྒན་རྒོན་དགུ་ཡོད་རེད།

ཨ་ནི་ཡང་ད་ལྟ་ང་ཚོ་ད་རེས་གི Saturday ལ་ཞོགས་ཀས་ཆུ་ཚོད་དགུ་པ་ནས་འདི་ནས་མར་ཐོན་དུས་ཆུ་ཚོད་བཅུ་གཉིས་དང་ཕྱེད་ཀ་ལ་ང་ཚོ train འདུག། བེད་མ་ཚང་མ་ང་ཚོ་གི་ཡང་ད་གེ་སར་ས་ས་སྤུ་ལ་གྲ་སྒྲིག་བྱས་ཚར་ཡིན་ང་རང་ཚོ་རྒྱུན་ལས་གཅིག་ཕར་ལ་ག་ཡ་ག་ཡ་ལ་ཁོ་རང་སྔོན་ལ་བཏང་ཚར་ཡིན་ཁོ་རང་ཕར་ལ་ཚང་མ་གྲ་སྒྲིག་བྱས་ས་རེད་ང་ཚོ་ད་རེས་གི Saturday འདི་ནས་མར་ཐོན་ཡག་ཡིན་ལགས་སི་ལ། ཡང་རྒྱ་གར་ཡུལ་མི་བོད་དོན་རྒྱབ་སྐྱོར་བ Sandesh Meshram ལགས་ཀྱིས་ཉེ་དུས་བོད་དོན་ཆེད་རྒྱ་གར་ནང་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་གནང་སྟེ། མཇུག་བསྡོམས་ཏེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་སྲུང་བརྩིའི་ཉིན་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ནང་གནང་སྐབས་ས་གནས་བོད་མི་སྤྱི་དང་ལྷག་དོན་དུ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གུས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་པས་དེའི་སྐོར་བསྟན་འཛིན་ལེགས་བཤད་ལགས་ལ་གནས་འདྲི་ཞུས་པར་ཁོང་གིས་གསུངས་དོན།

माइनॉरिटी कमीशन ऑफ इंडिया के मेंबर्स मैडम रिचिन लामो जी भी आया हुआ था साथ में कोर ग्रुप फॉर तिबेटन कॉज के नेशनल कन्वेनर मिस्टर आर के खीरवे जी भी थे और हमारे बहुत से तिब्बती भाई बहन भाई बहन भी थे साथ ही साथ हमारे तिबेटन एनजीओ जो है उनके भी सभी मेंबर्स वहाँ थे इस प्रकार से ये साइकिल यात्रा का एक सफल आयोजन हुआ है तुझे ना थैंक यू धन्यवाद दिल्ली Majnu Ka Tilla ཞུ་སར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་མཇུག་བསྡོམས་མཛད་སྒོ་གནང་བ་དེ་ལམ་ལྷོངས་ཆེན་པོ་བྱུང་བ་དང་སྐབས་དེར་རྒྱ་གར་གྱི་གྲངས་ཉུང་མི་རིགས་ལྷན་ཚོགས་ཀྱི་ཚོགས་མི་ལྕམ་རིན་ཆེན་ལྷ་མོ་ལགས་དང་རྒྱ་གར་རྒྱལ་ཡོངས་བོད་དོན་འབྲེལ་མཐུད་པ་ཨར་ཀེ་ཁིར་མེ་མཆོག་བོད་མི་དང་གཞུང་ཁོངས་མ་ཡིན་པའི་བོད་མིའི་ཚོགས་པ་སྒྲིག་འཛུགས་ཁག་གི་ཚོགས་མི་རྣམས་ཆེད་ཕེབས་གནང་ཡོད་སྟབས་བོད་དོན་ཆེད་ཀྱི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ལམ་ལྷོངས་ཆེན་པོ་བྱུང་སྐོར་གསུང་གི་འདུག།

ལམ་སྟོན་བཀའ་སློབ་ཕེབས་པ་ཁག་དངོས་སུ་གཞོན་ལྷན་གྱིས་ལག་བསྟར་ཞུ་བཞིན་པར་ཡི་རངས་བསྔགས་བརྗོད་ཞུ་མཁན་མང་པོ་འདུག་ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཡིན་ཡང་ཐེངས་འདིའི་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་བྱང་ཤར་གྱི་གྲོང་ཁྱེར་གོ་ཧ་ཊི་དང་ཤི་ལོང་ཀོ་ཧི་མ་དི་མ་པུར་སོགས་སུ་ཚོང་ལས་གཉེར་མཁན་ཁ་འཐོར་བོད་མི་རྣམས་ཀྱི་གནས་སྟངས་དང་ཚོང་ལས་དཀའ་ངལ་སོགས་ཀྱི་ཐད་ཉེ་ཆར་ཁུལ་དེར་ཕྱོགས་བསྐྱོད་དུ་ཕེབས་མཁན་སྤྱི་འཐུས་མཁན་པོ་འཇམ་དབྱངས་བསྟན་འཛིན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཉེ་ཆར་བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་ཕྱག་རོགས་སྤྱི་འཐུས་རྒྱལ་ལྡོང་ཕུར་བུ་རྡོ་རྗེ་ལགས་ནས་རྒྱ་གར་བྱང་ཤར་གྱི་མངའ་སྡེ་ཨ་སམ་དང་ཨ་རུ་ནཱ་ཅལ། མེ་གྷ་ལ་ཡ། ནཱ་གྷ་ལན་དི་བཅས་ཀྱི་མངའ་སྡེ་ཁག་ནང་ཡོད་པའི་བོད་མི་འདུས་སྡོད་ཁག་ཏུ་གཞུང་འབྲེལ་ས་བགོས་ཀྱི་ཕྱོགས་བསྐྱོད་ཕེབས་ཡོད་སྟབས་གུ་ཧ་ཏི་དང་ཤི་ལོང་ས་གནས་ནང་གནས་སྡོད་གནང་མཁན་ཁ་ཐོར་བོད་མིའི་གནས་སྟངས་དང་དཀའ་ངལ་སོགས་ཀྱི་སྐོར་ལ་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་སུ་བཀའ་འདྲི་ཞུས་པར། ཁོང་གིས་གུ་ཧ་ཏི་དང་ཤི་ལོང་ས་གནས་སུ་གནས་བཞིན་པའི་ཁ་ཐོར་བོད་མི་རྣམས་ཀྱི་འཚོ་རྟེན་གཙོ་བོ་དེ་ཚོང་ལས་ཡིན་པ་དང་དཀའ་ངལ་ཆེ་ཤོས་ནི་ཁུལ་དེར་བོད་པའི་སློབ་གྲྭ་མེད་པའི་རྐྱེན་གྱིས་ཡུལ་མིའི་སློབ་གྲྭ་གཏོང་དགོས་པ་དེ་ཡིན་ལུགས་འགྲེལ་བརྗོད་འདི་ལྟར་གནང་བྱུང།

བསྟན་འཛིན་སྒང་འདྲ་བྱས་ན་ཡང་ཁོ་རང་ཚོ་གཅིག་གི་འཚོ་བའི་གནས་སྟངས་དེ་གཅིག་གཞན་དང་མ་འདྲ་བ་འདྲ་ཡང་ཁོ་རང་ཚོ་གཅིག་ས་ཆ་འདྲ་གཅིག་ཡོད་རེད་དེ་སྒང་ལ་ཁོ་རང་ཚོ་ད་ཅི་ཞིང་ལས་འདེབས་འཛུགས་བྱེད་དགོས་ན་འདྲ་དང་གཙོ་བོ་གཅིག་སྐད་མིང་འདྲ་རེད་ད་མདོར་ན་གཅིག་གི་འདྲ་རེད་བྱས་བྱས་ནས་འཚོ་གནས་དེ་བྱས་ཡོད་འདུག་ད་གཞན་ཚང་མ་དེ་ཁོ་རང་ཚོ་ད།

སློབ་ཕྲུག་ཚོ་ཕྲུ་གུ་ཚོ་ཡང་ན་ད་ས་གནས་ཡུལ་ཡུལ་མི་གི་སློབ་གྲྭ་ནང་བཏང་བཞག་ཡ་ད་གཙོ་བོ་གཅིག་གི་ཉེན་ཁ་ཚ་བོ་དང་ཧ་ཅང་གི་ཞེད་སྣང་ཚ་བོ་འདྲ་འདྲ་ཨ་དེ་ད་གནས་སྟངས་ཅིག་ཛ་དྲག་དེ་ཚོ་མཐོང་གི་འདུག། ལགས་སོ། ཡང་ནཱ་ག་ལན་དི་མངའ་སྡེའི་ནང་དུ་ཡོད་པའི་དི་མ་པུར་གྲོང་ཁྱེར་ནང་ལ་ཚོང་ལས་གཉེར་མཁན་ཁ་ཐོར་བོད་མི་རྣམས་དགུན་ཚོང་ཙམ་མིན་པར་དབྱར་དགུན་མེད་པར་ཁུལ་དེར་ཚོང་ལས་བྱེད་ཀྱི་ཡོད་པ་དང་ཁོང་ཚོར་གཏན་འཇགས་ཚོང་ཁང་ཡོད་པའི་ཐོག་སྒྲིག་འཛུགས་ཤིག་ཀྱང་ཡོད་སྟབས། གནས་སྟངས་ཕྲན་བུ་ལེགས་པ་ཡོད་པའི་གཟིགས་ཚུལ་བྱུང་ཡོད་ལུགས་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་བྱུང། ད་དི་མ་པུར་མཚོན་ན་ཁོ་རང་ཚོ་ད་ཚོང་ལས་ཀ་དེ་ད་ཡར་གཅིག་ང་ཚོ་ཡིན་ན་ད་གཞིས་ཆགས་གཞན་པ་ཡིན་ན་དགུན་ཁའི་ཟླ་བ་གཅིག་གཉིས་ཟེར་ལ་ཁོ་ཚོང་བ་ད་ཁོ་ཚོ་དེ་འདྲ་མ་རེད་ད་ལོ་རྟག་པར་འདི་ནས་དབྱར་དགུན་སྟོན་དཔྱིད་གནས་དེ་ཟིག་བོར་བ་ལ་ཚོང་ཁང་འདྲ་གཅིག་བཙུགས་ནས་ཁོང་རྣམ་པས་ཚོང་རྒྱག་གི་འདུག་དེ་ཚོའི་གནས་སྟངས་ཡིན་ན་ཏོག་ཙམ་ཅིག་ཡག་པོ་རེད་འདུག་ད་ད་ཁ་ཐོར་གྱི་གཞིས་ཆགས་གཅིག་སྐྱེས་ན་ད་ལྟ་ང་ཚོ

ཡིན་ན་ཡང་ད་སྔོན་མ་ཚོ་ཡིན་ན་ཚོང་ཏོག་ཙམ་ཡག་པོ་ཡོད་ན་ད། སྤྱི་ཡོངས་ཀྱི་ཁ་ཚང་དེ་ཡང་དེ་གནས་བབ་ཀྱི་ཚོང་གི་ཚོང་ལའང་འགྱུར་ལྡོག་དེ་ག་ས་ག་བ་འགྲོ་བ་གི་འདུག་ས་གནས་འདི་གཅིག་པུ་མ་རེད་དེ་ཡིན་དུས་ད་སྔོན་མ་དེ་ཏོག་དབྱིབས་ན་ཚ་དེ་བྱུང་བའི་དུས་ལ་ད། ཚོང་པ་ཚང་མས་ཁ་གཅིག་གྲགས་དེ་ག་ས་ག་བ་སོང་ན་ཡང་ཚོང་ལས་དེ་ཉམས་སོང་ཟེར་ཡ་འདྲ་བོ་གཅིག་རེད་འདུག་དེ་མ་ཡིན་པའི་ད། ཡང་ད། ང་ཚོ་བོད་ཀྱི་ད་གོས་ཚོང་བ་དེ་ཚོ་ལ་དཔེ་ལྟ་བྱས་ནས་ད་ཡུལ་མི་མང་པོ་ཞིག་གི་ཡང་ཡང་གོས་ཚོང་དེ་བརྒྱབ་ཡོང་དུས་གཅིག་ག་རེ་ཟེར་དགོས་ན་གཞི་རྒྱ་དེ་ཡང་ཆེ་རུ་ཆེ་རུ་སོང་ད་ག་ནང་བཞིན་ཁོ་ཚོ་ཡང་གཅིག་གི་གོས་ཀྱི་རིན་གོང་དེ་ཡང་ན་གཅིག་གི་དམའ་རུ་བཙོང་དེ་འདྲ་བྱས་ནས་ཁོ་ཚོ་ཕྱོགས་ལའང་ཚོང་གི་རིགས་ལ་དོ་ཕོག་ཏོག་ཙམ་ཤུགས་ཆེ་རུ་ཆེ་རུ་འགྲོ་ཡོད་པ་དེ་འདྲ་གནས་སྟངས་ཅིག་འདུག། ཡང་འབུམ་སྡེ་ལ་བསྟན་འཛིན་སྒང་བོད་མིའི་གཞིས་ཆགས་ཀྱི་བོད་མི་རྣམས་ཀྱི་འཚོ་རྟེན་ནི་ཞིང་ལས་དང་ཙག་ཙིག་ཚོང་ལས་དེ་ཡིན་པ་དང། མོན་རྟ་དབང་གི་ཁ་ཐོར་བོད་མི་རྣམས་ཀྱི་འཚོ་རྟེན་གཙོ་བོ་དེ་ནི་བཟོ་རིག་པའི་སྒོ་ནས་འཚོ་བ་སྐྱེལ་གྱི་ཡོད་འདུག་ལ། ཁོང་ཚོས་སྤྱི་འཐུས་རྣམ་གཉིས་ལ་བོད་མིའི་སྒྲིག་འཛུགས་ཀྱིས་མི་ཚང་རེ་ལ་བ་ཕྱུགས་རེ་གནང་ཐུབ་པ་ཡིན་ན་འཚོ་རྟེན་ཆེད་ཕན་ཐོགས་ཆེན་པོ་ཡོང་བའི་རེ་སྐུལ་ཞུ་གི་འདུག་ཅེས་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང།
ཨ། རེད་ད་ལྟ་བ་ངས་ཅིག་བྱེད་ཀྱིན་བསམ་སོང། ད་བསྟན་འཛིན་སྒང་རོལ་ན་ཡང་ཁོ་ཚོ་ལ་ཅིག་ད་ས་ཀྱང་ཆེན་པོ་ཡོད་མ་ད་ཡིན་ན་ཡང་ས་ཀྱང་དེ་སུ་ཡོད་པ་དེ་དེ་སུ་ད་ཙོང་རུ་བྱེད་ནས་ཁོ་ཚོ་ད་ཤིང་ཏོག་སྐད་རིགས་ཟེར་གྱི་ད་དུ་ཚོ་དེ་ན་ཁོ་ཚོ་ཅིག་ག་ཚོད་ཀོ་འདྲེ་འཛུགས་ཀྱི་འདུག་ཅིག་ཡག་ཤེར་ཙམ་ཤེར་གྱི་འདུག་ཨ། དེ་ཚོ་གང་ད་ཅིག་ཡག་ཡག་གྲགས་ཀྱི་འདུག་དེ་ནས་མི་དེ་སྒང་ལ་ཡང་འགྲོ་ན་རྟ་དབང་གི་ནང་འགྲོ་ན་ཡང་ཁོ་ཚོ་ཡང་ཅིག་པ་ཟུར་ལ་ཡང་ཅིག་གི་ཁ་འཐོར་ཞིག་བྱ་དགོས་དགོས་ན་ཁ་འཐོར་གི

ཡིན་ན་ཡང་ད་ཁོ་རང་ཚོའི་ཁ་སང་ཁོ་ཚོ་ད་ཡིན་ན་ཁོ་ཚོ་ལ་ས་ཆ་གི་སུ་གཅིག་གི་ཡོང་དགོས་ཡ་བསྟན་འཛིན་སྒང་ཚོ་ན་ས་ཆ་སྟོང་པ་ཡོད་པ་དེ་ཚོ་ཁོ་ཚོ་ལ་གཅིག་གི་འཚོ་གནས་གཅིག་དགོས་ཡ་མ་གཏོགས་ཁོ་ཚོ་ཡང་ད་ཡུལ་མི་ཡིན་ཙམ་དམག་གི་ས་ཆ་གཅིག་གི་སྒང་ལ་ཨ་ནི་ས་ཆ་ད་གཡར་ནས་ལོ་རྟག་པ་དེ་ག་ལ་ས་རིན་སྤྲད་དགོས་རེད་བ་ལགས་ས་རིན་དེ་སྤྲད་དཀའ་ངལ་ཡོང་གི་འདུག་ཟེར་ཡ་འདྲ་བོ་དང་དེ་ནི་ད་ཁོ་ཚོའི་བྱུང་ན་མ་འོངས་པ་ནང་སྲིད་ལྷན་ཁང་བའི་སྒོ་ནས་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཁྱིམ་ཚང་རེ་རེ་བཞིན་དུ་ཁོ་ཚོ་ལ་བ་ཕྱུགས་རེ་གཅིག་སྤྲད་ཐུབ་པ་ཡིན་ན།

ཅིག་སོ་སོ་དང་སོ་སོ་གི་ནང་མི་དང་ཅིག་ང་ཚོ་ཅིག་སྒར་དུ་གྱུར་ནས་ཁོ་རང་ཚོའི་སྡེ་ཚན་ཅིག་ལ་ཅིག་གང་བྱ་དགོས་ཟེར་ནས་དེ་འདྲ་བྱེད་མཁན་དེ་དེ་ཡང་སྤུས་ཚད་མཐུན་ཕྱོགས་ཀྱི་སྒོ་ནས་ཉུང་ཉུང་རེད་དེ་ཡིན་དུས་ཁྱེད་རང་ཁ་རང་སོ་གི་རྣམ་པ་འདྲ་མང་པོ་ཅིག་མཐོང་ཡང་འདུག། དེ་སྔ་ཡིན་ན་ནཱ་ག་ལེན་ཀྲིའི་རྒྱལ་ས་ཀོ་ཧི་མ་ནང་ཚོང་ལས་གཉེར་མཁན་བོད་མི་མི་ཉུང་བ་ཞིག་ཡོད་ཀྱང་དེ་རིང་ཁ་སང་བོད་མི་མི་ཚང་ལྔ་ཙམ་ལས་མེད་པ་དང་ཁོང་ཚོའི་འཚོ་བའི་གནས་སྟངས་དེ་འགྲིག་ཐག་ཆོད་ཡོད་ཀྱང་ཕྲུ་གུ་ཚོར

ན་ད་འཚོ་བའི་གནས་སྟངས་ཀྱི་ཐིག་རྒྱན་གྱི་ཁོ་རང་ཚོ་སྐུ་སྲུང་རོགས་བརྒྱབ་ནས་ཡག་ཐག་ཆོད་རེད་འདུག་ཡིན་ན་ཡང་ད་དེ་ཚོ་ལ་ཅི་སེམས་འཚབ་བྱེད་རྒྱུ་ག་རེ་བྱས་ན་ཁོ་རང་ཚོ་ད་ཕྲུ་གུ་བཅུ་ཡར་མར་ཕྲུ་གུ་གཅིག་དེ་འདྲ་ཅིག་འདུག་ད་བཅུ་མ་ཟིན་ཅིག་ཡོད་འདུག་ད་བརྒྱད་ཡར་མར་དེ་འདྲ་ཅིག་ཡོད་ས་རེད་ཡིན་ན་ཡང་དེ་ཚོ་ལ་ད་ཡུལ་མིའི་སློབ་གྲྭ་ནང་བཏང་རྐྱང་མ་གཏོགས་ཁོ་རང་ཚོ་ལ་སློབ་གྲྭ་དེ་འདྲ་རྩ་བ་ནས་མི་འདུག་ངོ་མ་ལོ་ཁ་ཤས་སྔོན་ལ་ཅིག་ཡོད་རེད་ད་ཡིན་ན་ད་དེ་ལོ་ཅིག་སློབ་གྲྭ་འགྲོ་མཚམས་ཆད་མེད་པའི་སྐོར་བ། ལོ་སུམ་ཅུ་ཡར་མར་ཞིག་འགྲོ་ཚར་འདུག་མོ་དེ་ཚོ་ཉེན་ཁ་ཚ་ཤོས་ལ་ཅིག་བཏོན་མཐོང་གི་འདུག་ཡིན་ན་ཡང་ད་ས་སེམས་ས་ཚོ་ཡིན་ན་ཡང་ཁོ་རང་ཚོ་ཅིག་དགའ་ཚོར་སྒོ་ནས་ཕ་ནས་འབྲུག་ནས་ཚུར་ལ་ཕེབས་འོང་རྒྱུ་བོ་ཅིག་གི་དེ་འདྲ་རེད་འདུག། སྤྱི་འཐུས་རྣམ་གཉིས་རྒྱ་གར་བྱང་ཤར་ཁུལ་ཕྱོགས་བསྐྱོད་གནང་པའི་སྐབས། བོད་མི་འདུས་སྡོད་ས་ཁུལ་ཚང་མའི་ནང་མང་ཚོགས་ལ། སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་ནས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་དམངས་གཙོའི་འཕེལ་རིམ་སྐོར། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་སྐོར་སོགས་གསུང་བཤད་གནང་འདུག་ལ། ཕྱག་རོགས་སྤྱི་འཐུས་རྒྱལ་ལྡོང་ཕུར་བུ་རྡོ་རྗེ་ལགས་ནས། བོད་ནང་གི་ཛ་དྲག་གནས་སྟངས་དང། ད་ལྟའི་ཆར་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་ལ་འཛིན་པའི་ཆབ་སྲིད་ཀྱི་ལངས་ཕྱོགས་དང་གནས་བབ། དམིགས་བསལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ལ་ངོས་འཛིན་གནང་ཕྱོགས་སོགས་ཀྱི་སྐོར་ལ་གསུང་བཤད་གནང་འདུག་དེ་བཞིན་སྤྱི་འཐུས་རྣམ་གཉིས་ནས་ས་གནས་རྒྱ་གར་གྱི་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་ནས། བོད་དོན་སྐོར་དང། ས་གནས་ཀྱི་གནས་སྟངས་ཀྱི་ཐོག་བསམ་ཚུལ་འདོར་ལེན་ཞིབ་ཕྲ་གནང་ཡོད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།